གཞན་དོན་སྒྲུབ་པའི་མཆོག་ཡིན་པས་དེ་བཏང་བ་ལ་གཞན་གྱི་དོན་ལྷག་པོ་མེད་ལ། བྱེ་བྲག་ཏུ་སོ་ཐར་གྱི་རྩ་ལྟུང་གི་གཞི་ལ་ཞུགས་ན་སེམས་ཅན་གྱི་དོན་ལྷག་པར་མཐོང་བའི་ཚེ། སོ་ཐར་གྱི་རྩ་ལྟུང་གི་གཞི་ལ་ཞུགས་ན་སེམས་ཅན་གྱི་དོན་ལྷག་པར་མཐོང་བའི་ཚེ་བསླབ་པ་ཕུལ་ནས་བྱེད་པས་ཁྱིམ་པ་ལ་གནང་བ་ཡིན་གྱི་རབ་བྱུང་ལ་གནང་བ་མ་ཡིན་ནོ། དེ་ལྟར་མིན་པར་རབ་བྱུང་ལ་གནང་ན་བསླབ་པ་ཕུལ་བ་དོན་མེད་དོ། དེ་ལྟར་ན་སྲོག་གཅོད་སོགས་ཀྱི་ལས་ལ་གཞན་དོན་དུ། སྲོག་གཅོད་སོགས་ཀྱི་ལས་ལ་གཞན་དོན་དུ་འཇུག་པའི་རྟེན་ནི་བསླབ་བཏུས་སུ་ས། འཇུག་པའི་རྟེན་ནི་བསླབ་བཏུས་ས་མ་ཐོབ་པ་ཕ་རོལ་ཏུ་ཕྱིན་པ་དྲུག་སྤྱོད་པ་ལ་འདི་བསམ་པར་བྱ་ཡི། གཞན་ལ་ནི་མ་ཡིན་ནོ། ཞེས་འགྱུར་རྙིང་ལས་བྱུང་ལ་འགྱུར་གསར་ལས་ཀྱང་ས་ཐོབ་པ་ཞེས་བྱུང་ལ་ཁ་ཅིག་ས་མ་ཐོབ་པ་ལ་ཞེས། འགྱུར་རྙིང་ལས་བྱུང་ལ་འགྱུར་གསར་ལས་ས་ཐོབ་པ་ཞེས་བྱུང་ལ་ཁ་ཅིག་ས་ཐོབ་པ་ཡིན་ན་ཕྱིན་དྲུག་ལ་སྤྱོད་པ། དགོས་པར་སྟོན་པའི་ཚིག་དོན། དགོས་པར་སྟོན་པའི་ཚིག་དོན་མེད་པའི། ཚིག་དོན་མེད་པས་འགྱུར་རྙིང་ལྟར། ལེགས་པར་འདོད་པ་འཐད་དམ་སྙམ་མོ།

རང་བཞིན་གྱི་བཅས་པ་དེ་ཚོ་ལ་ཞུགས་པ་ལ་ཡང་དེ་འདྲ་ཅིག་བྱང་སེམས་ཀྱི་སྡོམ་པ་བཟུང་ནས་བྱང་སེམས་ཀྱི་བསླབ་པ་ལ་ཚུལ་བཞིན་དུ་བྱང་སེམས་ཀྱི་བསླབ་པ་ལ་ཚུལ་བཞིན་དུ་སློབ་པ། བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་དང་ལྡན་པ། སངས་རྒྱས་སྲོག་གཅོད་ལ་སོགས་པ་གནང་ཡས་དེ་ཚོ་དེ་ཡང་དེ་འདོད་ཀྱི།

གཞན། སྲོག་གཅོད་སྲོག་གཅོད་པ། སོགས་ལས་གཞན་པའི་སྲོག་གཅོད་པ། སོགས་ལས་གཞན་པའི་སྲོག་གཅོད་པ། ལ་སྲོག་གཅོད་པ་ལས་གཞན་པའི། ཐབས་མ་རྙེད་པའི་བྱང་སེམས་ད། སྲོག་བཅད་ན་མ་གཏོགས་ཐབས་ཤེས་རྩ་ནས་མེད་མཁན་དེ་འདྲ། དེ་ནི་སྲོག་བཅད་ན་འགྲིག་པ་དེ་གནང་བས། འོ་ཁོ། བྱང་ཆུབ་སེམས་དཔའ་བདག་གཞན་མཉམ་བརྗེའི་སེམས་ཡོད་མཁན། སྲོག་གཅོད་པ་སོགས་ལས་གཞན་པའི་ཐབས་མ་རྙེད་པའི་བྱང་སེམས་གཞན་དོན་དུ་འགྱུར་ན་གནང་བ་ཡིན་གྱི། ཐེག་ཆེན་པ་ཐམས་ཅད་ལ་གནང་བ་མ་ཡིན། འོ་དེ། སྲོག་གཅོད་གནང་ཡས་དེ་ཡང་ཐེག་ཆེན་གང་པོ་གནང་མིན་པས་སོ། དེ་འདྲ་ཅིག། ངོ་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་བསྐྱེད་པ། སྲོག་གཅོད་སོགས་ལས་གཞན་པའི་ཐབས་མ་རྙེད་པའི་བྱང་སེམས་གཞན་དོན་དུ་འགྱུར་ན་སྲོག་བཅད་ན་གཞན་དོན་དུ་འགྱུར་གྱི་ཡོད་ནའོ། དེ་འདྲ་ལ་གནང་བ་ཡིན་གྱི་ཐེག་ཆེན་པ་ཐམས་ཅད་ལ་གནང་བ་མིན་པས། བྱང་སེམས་ཀྱི་སྡོམ་པ་ཚུལ་བཞིན་དུ་སློབ་པ། ཙམ་ལ་ཡང་མ་གནང་ན། སྡོམ་པ་མི་སྲུང་བའི་ཐེག་ཆེན་པར་ཁས་འཆེ་བ་རྣམས་ལ་ནི་སྙིང་རྗེ་དང་སེམས་བསྐྱེད་ལྟར་སྣང་རེ་ཡོད། ཡོད་ཀྱང་གཏན་བྱར་མི་རུང་སྟེ། དཔེར་ན་སོ་ཐར་ལས་ཕྱི་དྲོའི་ཁ་ཟས་དགེ་སློང་ནད་པ་ལ་མ་ཟོས་ན། ཞེས་བཤད་ན་སོ་ཐར་ལ་ཡིན་ནོ། ཕྱི་དྲོའི་ཁ་ཟས་དགེ་སློང་ནད་པས་མ་ཟོས་ན་ནད་ལ། ནད་པས་མ་ཟོས་ན་ནད་ལ། གནོད་ཅིང་ཟོས་ན་ནད། ཟོས་ན་ནད་ཕན་པའི་གྲོགས་སུ་འགྱུར་བ་ལ་གནང་ཡང། དགེ་སློང་གཞན་ཐམས་ཅད་ཀྱིས། བསྲུང་དགོས་པ་དང་འདྲའོ། སོགས་དཔེ་ཁོ་ན་ལྟ་བུ་གསུངས་སོ། ལ་ཕྱུངས་སོ། བསླབ་བཏུས་ཀྱི་ལུང་དེ་མི་ཚངས་སྤྱོད་ལ་གསུངས་པ་ཡིན་ན་ཡང།
སྲོག་གཅོད་པ་སོགས་ཀྱི་རྩ་ལྟུང་གི་གནས་ལ་ཡང་འདྲ་བ་ཡིན་ལ་དེ་ལས་གཞན་པའི་བརྫུན་ལ་སོགས་པ་བཞི་དང། མ་བྱིན་ལེན་འོག་ནས་འཆད་པ་ལྟ་བུ་ལ་སེམས་ཅན་དེའི་དོན་དུ་འགྱུར་བའི་དགོས་པ་ཆེན་པོ་དང་ལྡན་ཞིང་དེ་ལས་ཐབས་གཞན་མ་རྙེད་པའི་ཚེ། བ་དེ་ཚོ་བཅུ་ཡས་གནང་བ་དེ་ཡང། སེམས་ཅན་གྱི་དོན་ཆེན་པོ་ལ། དོན་ཆེན་པོ་དང་ལྡན་ཞིང་དེ་ལས་ཐབས་གཞན་མ་རྙེད་པའི་ཚེ་བྱང་སེམས་ཀྱི་སྡོམ་པ་ཚུལ་བཞིན་དུ་སྲུང་ཞིང་སྐབས་དེ་དག་གི་ཀུན་སློང་གི་སེམས་དང་ལྡན་པ་ལ། ཀུན་སློང་གི་སེམས་དང་ལྡན་པ་ལ།